ནད་ཡམས་སྐབས་དྲ་ལམ་བེད་སྤྱོད་ཇེ་མང་དུ་བཏང་བ་དང་བསྟུན་དྲ་ལམ་ཉེས་སྤྱོད་རིགས་དེ་བས་ཁྱབ་ཆེ་རུ་འགྲོ་ཡོད་པ་རེད། དེ་ཡང་ཨོ་སི་ཀྲི་ལི་ཡའི་ནང་སྐར་མ་བརྒྱད་རེའི་ནང་ཚུད་ལ་དྲ་ལམ་ཉེས་སྤྱོད་རེ་སྙན་སེང་ཞུ་བའི་གནས་སྟངས་ཤིག་གྱུར་ཡོད་འདུག་དེ་ལོར་ཨོ་སི་ཀྲི་ལི་ཡའི་དྲ་ལམ་བདེ་སྲུང་ལྟེ་གནས་ཁང་ལ་དྲ་ལམ་ཉེས་སྤྱོད་ཀྱི་གནས་ཚུལ་ཁྱོན་བསྡོམས་སྟོང་ཕྲག་བདུན་ཅུ་ཙམ་ཞིག་སྙན་སེང་ཞུས་ཡོད་འདུག་པས། དེ་ལོ་སྔོན་མ་ལས་བརྒྱ་ཆ་བཅུ་གསུམ་མང་བ་ཡིན་འདུག། ཨོ་སི་ཀྲི་ལི་ཡའི་མི་ས་ཡ་མང་པོ་ཞིག་རང་ཁྱིམ་དུ་བདེ་འཇགས་ངང་གནས་ཐབས་གནང་གི་ཡོད་ཀྱང་དྲ་ལམ་བདེ་སྲུང་ལྟེ་གནས་ཁང་གི་འགོ་འཛིན་ཨེ་བྷི་གྷེལ་བྷྲེད་ཤོ་ལགས་ཀྱིས་ནད་ཡམས་ཁྱབ་གདལ་བྱུང་ནས་ཟླ་བ་བཅོ་བརྒྱད་རྗེས་སུ་དྲ་ལམ་དུ་ང་ཚོར་ཉེན་ཁ་འཕྲད་བཞིན་ཡོད་ཅེས་ཁོང་གིས་གསུངས་དོན།
དྲ་ལམ་ཐོག་ཉེན་ཁ་ལྡབ་ཀྱིས་ཆེ་བར་འགྲོ་ཡོད། ཉེས་ཅན་པ་ཚོས་དྲ་ལམ་ཐོག་ཏུ་ཁྱེད་ཀྱི་གནས་ཚུལ་དང་དངུལ་སོགས་རྐུ་འཁྱེར་བྱེད་པར་ཐབས་བྱུས་འདྲ་མིན་སྟོན་བཞིན་ཡོད། དྲ་ལམ་བདེ་སྲུང་ལྟེ་གནས་ཁང་གིས་ལོ་འཁོར་གྱི་དཔྱད་ཞིབ་འགྲེམས་སྤེལ་གནང་ཡོད་པའི་ནང་དྲ་ལམ་བེད་སྤྱོད་ཇེ་མང་དུ་བཏང་བར་བརྟེན་དྲ་རྒོལ་གྱི་གནས་ཚུལ་ཡང་མང་དུ་འགྲོ་ཡོད་པ་ཐོན་ཡོད་འདུག་དཔྱད་ཞིབ་དེའི་བརྒྱུད་ཁྲལ་ལོ་སྔོན་མར་དྲ་ལམ་ཉེས་སྤྱོད་ཁྲི་བདུན་ཙམ་ཞིག་སྙན་སེང་ཞུས་ཡོད་པ་དང་ཉེས་སྤྱོད་དེ་དག་འོག་ཁྱོན་བསྡོམས་སྒོར་ཁྲག་ཁྲིག་སུམ་ཅུ་སོ་གསུམ་ཙམ་གྱི་འགྲོ་སོང་གནས་ཡོད་འདུག་ཨོ་སི་ཀྲི་ལི་ཡའི་བདེ་སྲུང་བློན་ཆེན་གྱི་ལས་རོགས་སྐུ་ཞབས Andrew Hastie ལགས་ཀྱིས་ཨོ་སི་ཀྲི་ལི་ཡའི་ངོས་ནས་ཉེན་གཟབ་གནང་དགོས་ཞེས་ཁོང་གིས་གསུངས་དོན།

དེ་ལྟ་བུའི་དྲ་རྒོལ་ཨོ་སྟྲེ་ལི་ཡའི་ནང་དུ་ཡང་བྱུང་བའི་སེམས་འཚབ་དང་འཇིགས་སྣང་བྱེད་བཞིན་ཡོད་པ་རེད། དེ་བཞིན་དྲ་ལམ་ཉེས་སྤྱོད་པ་ཚོས་རྒྱལ་ཁབ་གཞན་གྱི་ཆེད་དུ་ཨོ་སྟྲེ་ལི་ཡའི་ནང་གསང་མྱུལ་གྱི་ལས་འགུལ་སྤེལ་བཞིན་ཡོད་པའི་སྐོར་སྐུ་ཞབས་ཨན་ཀྲུའུ་ཧེ་སྟི་ལགས་ཀྱིས་གསུངས་དོན། དྲ་ལམ་ཉེས་སྤྱོད་དང་དྲ་རྒོལ་བ་རིགས་འདྲ་མིན་ཡོད། དཔེར་ན་ཁ་ཅིག་རྒྱལ་ཁབ་གཞན་གྱིས་མངགས་པ་དང།

དེས་ཨོ་སི་ཀྲི་ལི་ཡའི་མང་ཚོགས་ལ་གནོད་འཚེ་ག་འདྲ་བྱུང་མིན་སྐོར་བསམ་བློ་གཏང་དགོས། དཔེར་ན་དྲ་རྒོལ་བྱུང་བ་ལས་ང་ཚོའི་གློག་དང་ཆུ། འབྲེལ་ལམ་སོགས་ལ་དཀའ་ངལ་སྣ་ཚོགས་པ་ཡོང་ངེས་རེད། ཡང་ཁ་གཏད་ཆབ་སྲིད་ཚོགས་པའི་འགོ་ཁྲིད་སྐུ་ཞབས Anthony Albanese མཆོག་གིས་དྲ་ལམ་གྱི་ཉེན་ཁ་དེ་ཚོར་གདོང་ལེན་ཆེད་གཞུང་གི་ངོས་ནས་དོ་སྣང་མང་བ་གནང་དགོས་ཞེས་ཁོང་གིས་གསུངས་དོན།
དེ་ནི་དངོས་ཡོད་འཕྲད་བཞིན་པའི་གནད་དོན་ཞིག་ཡིན་པས་ང་ཚོས་དཀའ་ངལ་དེར་གདོང་ལེན་བྱེད་ཐུབ་ངེས་རེད། ང་རང་བདེ་སྲུང་དང་འབྲེལ་བའི་ལྷན་ཁང་ཁག་དང་ཐུག་འཕྲད་བྱུང། ང་ཚོར་འཛམ་གླིང་ནང་ཡར་ཐོན་ཅན་གྱི་བདེ་སྲུང་ལྷན་ཁང་ཞིག་ཡོད་པས་གཞུང་གི་ངོས་ནས་གནད་དོན་དེ་གལ་ཆེ་དོན་ཆེར་བརྩི་དགོས། ཡང་སྤྱི་ཟླ་བདུན་པའི་ནང་ཨོ་སི་ཀྲི་ལི་ཡས་གཙོས་པའི་རྒྱལ་ཁབ་གཞན་ཁག་ཐུན་མོང་གིས་རྒྱལ་སྤྱིའི་ནང Microsoft བཀོལ་སྤྱོད་བེད་སྤྱོད་མཁན་སྟོང་ཕྲག་མང་པོར་བརྡབ་གསིག་ཕོག་པའི་དྲ་རྒོལ་ཞིག་བྱུང་ཡོད་པ་དེ་རྒྱ་ནག་ནས་ཡིན་པར་ཉེས་འཛུགས་བྱས་ཡོད་པ་རེད། དེ་ནི་རྒྱ་ནག་གཞུང་གིས་མངགས་པའི་དྲ་རྒོལ་གྱི་དཔེ་མཚོན་གཅིག་རེད་ཅེས་སྐུ་ཞབས Hastie ལགས་ཀྱིས་གསུངས་དོན།